ལེ་ཚན་སྔོན་མའི་ནང་ལ་ཨབ་གྷ་ནི་སི་ཐན་གྱི་བྱང་ཕྱོགས་ས་ཁུལ་དེ་བོད་ཀྱི་བཙན་པོའི་དུས་སྐབས་སུ་བོད་དང་འབྲེལ་བ་ཆེན་པོ་ཡོད་པའི་གནས་ཚུལ་ཟུར་དུ་ཞུས་པའི་བརྒྱུད་ནས་ད་ལྟ་ཨབ་གྷ་ནི་སི་ཐན་གྱི་མི་ལོ་ཉིས་སྟོང་ཡི་ལོ་རྒྱུས་ཡོད་པའི་ནང་པ་སངས་རྒྱས་པའི་གྲོང་ཁྱེར་ས་འོག་ཏུ་སོང་བ་ཞིག་གི་ས་ལ་རྒྱ་ནག་གཞུང་གཉེར་གྱི་ཚོང་ལས་ཁང་གཉིས་ཀྱིས་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་རྒྱུའི་གྲ་སྒྲིག་འོག་ནས་ནང་པའི་གནས་རྙིང་དེ་ལ་གོད་ཆག་ཆེན་པོ་ཡོང་རྒྱུའི་ཉེན་ཁ་སླེབས་ཡོད་པའི་བློ་འཚབ་བྱེད་མཁན་ཡོད་པའི་སྐོར་ལ་ལེ་ཚན་འགོ་བཙུགས་པ་ཞིག་ཡིན། ཐེངས་འདིར་མུ་མཐུད་ནས་ས་གནས་དེའི་སྲིད་གཞུང་གི་མི་སྣ་དང་ཏཱ་ལི་བན་དྲག་སྤྱོད་ཤོག་ཁག་ཡི་འགོ་ཁྲིད། རྒྱལ་ས་ཀ་བུལ་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང། ཨབ་གྷ་ནི་སི་ཐན་གྱི་སྤྱི་དམངས་སྤྱི་ཚོགས་ཀྱི་ཚོགས་པ་ཁག་དང་རྒྱལ་སྤྱིའི་གནའ་རྫས་སྲུང་སྐྱོབ་མི་སྣ། དེ་བཞིན་དུ་འབྲེལ་ཡོད་མི་སྣ་གཞན་བཅས་ལ་བཅར་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་དེ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། དེ་ཡང་དང་པོ་འདི་ཞུ་རྒྱུ་བཅས་ལ་ཉིན་ཤས་གོང་དུ་ཨབ་གྷ་ནི་སི་ཐན་གྱི་རྒྱལ་ས་ཀ་བུལ་ན་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གིས་དེའི་གོང་དུ་ང་ཡིས་ཁོང་ཚོ་ལ་དྲི་བ་བཏང་བའི་ལན་ཞིག་འབྱོར་བྱུང་བ་དེའི་ནང་ལ། རྒྱ་ནག་གི་ཚོང་ལས་ཁང་གིས་ད་ལྟ་ཨབ་གྷ་ནི་སི་ཐན་དང་རྒྱལ་སྤྱིའི་གནའ་རྫས་སྲུང་སྐྱོབ་སྡེ་ཁག་གིས་ས་འོག་ཏུ་སྦས་པའི་ནང་པའི་གྲོང་ཁྱེར་དེའི་དངོས་རྫས་ཚང་མ་ཕྱི་ལ་བཏོན་མ་ཚར་བར་དུ་གཏེར་ཁ་བསྔོག་རྒྱུ་མིན་ཅེས་བརྗོད་འདུག་དེའི་སྐོར་ལ་ཞིབ་ཕྲའི་གནས་ཚུལ་མུ་མཐུད་དེ་རྗེས་སུ་ཞུ་གི་ཡིན། དུས་རབས་བརྒྱད་པ་དང་དགུ་པ་ཡི་ནང་ལ་བོད་ཀྱི་བཙན་པོ་དང་འབྲེལ་བ་ཡོད་པའི་ཨབ་གྷ་ནི་སི་ཐན་དེ་བཞིན་ད་ལྟ་རྒྱལ་སྤྱིའི་ཐོག་གི་རྒྱལ་ཁབ་དཀའ་ངལ་ཆེན་པོ་ཡོད་པའི་གྲས་ཤིག་དང་ལྷག་པར་དུ་རྙོག་དྲ་ཆེན་པོ་ཡིན་པའི་ལུང་པ་ཞིག་རེད། ཡུལ་དེ་ལ་མཚོན་ན། ཨ་སྒོར་ཁྲག་ཁྲིག་ཆེན་མོ་མང་པོ་ཡི་རིན་ཐང་ཅན་གྱི་གཏེར་ཁ་ཡོད་པ་རྣམས་བེད་སྤྱོད་གཏོང་བའི་བརྒྱུད་ནས་རྒྱལ་ཁབ་དེའི་དཔལ་འབྱོར་གྱི་གནས་སྟངས་ཡར་རྒྱས་གཏོང་དགོས་པ་ཞིག་མོད། འོན་ཀྱང་རྒྱལ་ཁབ་མང་པོ་ཡི་ནང་ལྷག་པའི་གནད་དོན་ལྟར། བྱ་བ་དེས་མི་མང་ལ་ཁེ་ཕན་ཡོད་པ་དང་ཁོར་ཡུག་ལ་གནོད་སྐྱོན་མེད་པ། སྲིད་གཞུང་དང་ཚོང་ལས་ཁང་བར་གྱི་བྱ་བའི་ནང་ལ་ཕྱི་གསལ་ནང་གསལ་ཡོད་པ། དེ་བཞིན་ཕྱི་ལོགས་ཀྱི་གཏེར་ཁ་སྔོག་མཁན་ཚོང་ལས་ཁང་ཁག་གིས་ས་གནས་ཀྱི་མིའི་བསམ་ཚུལ་ལ་བསྟུན་ནས་ས་གནས་མི་མང་གྱི་ཁེ་ཕན་ལ་བརྩི་སྲུང་བྱེད་དགོས་པ་བཅས་གནད་དོན་ཡོད་པ་ཞིག་རེད། འོན་ཀྱང་དང་པོ་བརྗོད་གཞི་འདི་དང་འབྲེལ་བའི་འོག་ནས་ལོ་ཉིས་སྟོང་གི་ལོ་རྒྱུས་ལྡན་པའི་ས་འོག་ཏུ་གནས་པའི་གནའ་བོའི་ནང་པའི་གྲོང་ཁྱེར་དེ་ད་ལྟ་ཅི་འདྲ་ཞིག་ཡོད་པའི་སྐོར་ལ། འཛམ་གླིང་གནའ་རྫས་སྲུང་སྐྱོབ་ཚོགས་པ་ཡི་ཨབ་གྷ་ནི་སི་ཐན་ལ་ལས་ཀ་བྱེད་མཁན Deborah Klimburg-Salter ལགས་ཀྱིས་འདི་གར་འགྲེལ་བརྗོད་མཛད་པ་ཞིག་ཞུ་རྒྱུ་ཡིན། It is the most complicated site that I know of in the Buddhist world where all of the major different functions are all there together. For instance, we have already uh, opened our five different Buddhist sites, but mm-hmm. there are also

གཅིག་བྱས་ན་གྲོང་ཁྱེར་དང་བཙན་རྫོང། དེ་བཞིན་ད་ལྟའི་ཆར་སྔོག་མ་ཐུབ་པའི་ཟངས་ཀྱིས་བཟོས་པའི་སྣོད་ཆས་སོགས་ཡོད་པ་ཐག་ཆོད། བྱས་ཙང་འདི་ནི་སྐབས་དེའི་ནང་པའི་སྤྱི་ཚོགས་དེ་ཅི་འདྲ་ཞིག་གནས་པ་དང། སྤྱི་ཚོགས་གཞན་དང་མཉམ་དུ་དཔལ་འབྱོར་དང་སྲིད་དོན་གྱི་འབྲེལ་བ་ཅི་འདྲ་ཡོད་པ་སོགས་ཤེས་ཐུབ་པའི་ཐུན་མོང་མ་ཡིན་པའི་ས་ཆ་ཞིག་རེད། ལེ་ཚན་སྔོན་མ་ཡི་ནང་བརྗོད་ཚར་བ་ལྟར་གནའ་རྫས་རྟོག་ཞིབ་རིག་པ་བ་རྣམས་ཀྱིས་ལོ་ཉིས་སྟོང་གི་ལོ་རྒྱུས་ཡོད་པའི་ནང་པའི་གྲོང་ཁྱེར་དེ་ལོ་ལྔ་སྟོང་གི་ལོ་རྒྱུས་ཡོད་པའི་གྲོང་ཁྱེར་གཞན་ཞིག་གི་ཐོག་ལ་ཆགས་པ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ལྟ་བུའི་རྩ་ཆེ་བའི་གནས་དེ་ནི་ཨབ་གྷ་ནི་སི་ཐན་གྱི་མི་དམངས་རྣམས་ཀྱིས་ཁོ་ཚོ་ཡི་ངོ་སྤྲོད་ཀྱི་ལག་ཁྱེར་ལྟ་བུ་ཞེས་པ་ངོས་འཛིན་བྱེད་ཀྱི་ཡོད་པ་ཨབ་གྷ་ནི་སི་ཐན་གྱི་བརྡ་འབྲེལ་དང་རིག་གཞུང་བློན་ཆེན་ལས་ཁུངས་ཀྱི་གནའ་རྫས་ལྷན་ཁང་གི་འགན་འཛིན་ཁཱ་ཏར་ཐི་མོ་རི་ཀྱིས་འདི་ག་ལེ་ཚན་ལ་ཁ་པར་ཐོག་ནས་འགྲེལ་བརྗོད་བྱས་པར། It's a very important for Afghanistan because uh འདི་ཨབ་གྷ་ནི་སི་ཐན་ལ་རྩ་ཆེན་པོ་ཞིག་ཡིན། འདིའི་རྒྱུ་མཚན་ནི། འདི་ནི་ང་ཚོའི་གནའ་བོའི་ལོ་རྒྱུས་དེ་ཡིན། འདི་ནི་ཨབ་གྷ་ནི་སི་ཐན་གྱི་ལོ་རྒྱུས་ནས་བྱུང་བ་ཞིག་རེད། འདི་ནི་ང་ཚོའི་ངོས་འཛིན་ལག་ཁྱེར་ལྟ་བུ་ཞིག་ཡིན། དེ་ལྟ་བུའི་རྒྱལ་སྤྱི་དང་ཨབ་གྷ་ནི་སི་ཐན་མི་དམངས་ལ་རྩ་ཆེན་པོ་ལ་ངོས་འཛིན་བྱེད་པའི་གནས་གཞི་དེའི་འོག་ཏུ་ཟངས་ཀྱི་གཏེར་ཁ་ཕོན་ཆེན་ཞིག་ཡོད་པ་དེ་ལས། རྒྱ་ནག་གཞུང་གཉེར་གྱི་ཚོང་ལས་ཁང China Metallurgical Group Corporation ཟེར་བ་དང་ཅང་ཤིའི་ཟངས་གཏེར་ཚོང་ལས་ཁང་གཉིས་ཀྱིས་ཨ་སྒོར་ཐེར་འབུམ་བརྒྱ་ཙམ་གྱི་རིན་ཐང་ཡོད་པའི་ཟངས་ཀྱི་གཏེར་ཁ་ལེན་རྒྱུའི་འཆར་གཞིའི་འོག་ནས་ས་དེ་ལ་སྒར་བརྒྱབ་ནས་ལོ་བཅུ་འགྲོ་གི་ཡོད་པ་རེད། འོན་ཀྱང་ད་ལྟ་དངོས་སུ་ཟངས་གཏེར་ལེན་རྒྱུ་འགོ་བཙུགས་མེད་པ་ཞིག་རེད། དེའི་རྒྱུ་མཚན་དེ་ལ་ད་ལྟ་ཁ་གསལ་པོ་ཞིག་མིན་ན་ཡང། གནད་དོན་མང་པོ་ཞིག་ཡོད་སྲིད་པ་ཞིག་རེད་འདུག་ལོ་འགའ་ཞིག་གི་གོང་དུ་ཨབ་གྷ་ནི་སི་ཐན་ནང་ཡོད་པའི་རྒྱ་མིའི་འཆར་འགོད་ལག་རྩལ་པ་བཅུ་གཅིག་དྲག་སྤྱོད་པས་བསད་ཡོད་པའི་གནས་ཚུལ་ཐོན་པ་དང། འགའ་ཤས་ཀྱིས་དེ་ནི་ཏཱ་ལེ་བན་གྱི་མིས་བསད་པ་ཞེས་པའི་འགྲེལ་བརྗོད་བྱེད་ཀྱི་འདུག་འོན་ཀྱང་ཉེ་བའི་ལོ་ཤས་ནས་བཟུང་སྟེ་རྒྱ་ནག་གཞུང་དང་ཏཱ་ལེ་བན་དྲག་སྤྱོད་ཤོག་ཁག་གཉིས་བར་ལ་འབྲེལ་བ་བཙུགས་ཏེ་ན་ནིང་སྤྱི་ཟླ་བཅུ་གཅིག་པའི་ནང་ལ་ཏཱ་ལི་བན་གྱིས་ཁོ་ཚོས་གཏེར་ཁ་སྔོག་མཁན་སྲུང་སྐྱོབ་བྱེད་རྒྱུ་ཡིན་པའི་གསལ་བསྒྲགས་བྱས་ཡོད་པ་ཞིག་རེད། ད་ལྟ་རྒྱལ་ས་ཀ་བུལ་ནང་གི་སྲིད་དོན་དཔྱད་ཞིབ་པ་དང་ཏཱ་ལི་བན་དྲག་སྤྱོད་ཤོག་ཁག་ཡིས་ཨབ་གྷ་ནི་སི་ཐན་གྱི་སྲིད་དབང་བཟུང་བའི་སྐབས་ཀྱི་ཕྱི་སྲིད་ལས་ཁུངས་ཀྱི་འགོ་གཙོ་ཟུར་པ་ཝཱ་ཧེ་ཏི་མོ་ཟཱ་དཱ་ལགས་ཀྱིས་འདི་ག་ལེ་ཚན་ལ་ཁ་པར་ཐོག་ནས་འགྲེལ་བརྗོད་བྱས་སྐབས། གཏེར་ཁ་དེ་སྔོག་མ་ཐུབ་པའི་གནས་ཚུལ་གྱི་གྲས་ལས། རྒྱ་ནག་གི་ཚོང་ལས་ཁང་གིས་དེ་སྔོན་གན་རྒྱ་བཞག་པ་ནང་བཞིན་གྱི་ཨབ་གྷ་ནི་སི་ཐན་གྱི་མི་མང་ལ་ཕན་པའི་ལས་དོན་བརྩི་དགོས་ཡོད་པ་ཁག་ལག་བསྟར་མ་མཛད་པའི་རྐྱེན་ཡིན་སྲིད་པའི་འགྲེལ་བརྗོད་ཚད་རྒྱུ་འདུག།
ད་ང་ཡིས་གོ་ཐོས་བཙལ་བ་ལྟར་ན་གན་རྒྱ་དེའི་ཐོག་ལ་རྒྱ་མིའི་ཚོང་གཉེར་ཁང་དང་ཨབ་གྷ་ནི་སི་ཐན་སྲིད་གཞུང་བར་ལ་རྙོག་དྲ་ཡོད་རེད་ཟེར་གྱི་འདུག་གཅིག་བཙལ་ན་དེ་འདྲ་ཡིན་གྱི་རེད། རྒྱ་མིའི་ཚོང་གཉེར་ཁང་གིས་ཨབ་གྷ་ནི་སི་ཐན་སྲིད་གཞུང་ལ་ཁས་ལེན་དམ་བཅའ་མང་པོ་ཞིག་བཞག་པ་དང་ད་ལྟ་རྙོག་དྲ་བྱུང་ནས་ཚོང་གཉེར་ཁང་དེ་དག་གིས་ཁས་ལེན་བྱས་པའི་བྱ་བ་དོན་དངོས་སུ་བྱེད་མ་ཐུབ་པ་ཡིན་སྲིད། ངས་བལྟས་ན་གྲོས་མཐུན་དེའི་ཐོག་ལ་རྒྱ་མིའི་ཚོང་གཉེར་ཁང་དང་ཨབ་གྷ་ནི་སི་ཐན་སྲིད་གཞུང་བར་ལ་མི་མཐུན་པའི་གནད་དོན་ཡོད་ས་རེད། ཨབ་གྷ་ནི་སི་ཐན་སྲིད་གཞུང་གི་འབྲེལ་ཡོད་འགན་འཁུར་མི་སྣ་ཁཱ་ཏར་ཐི་མོ་རེ་ཡིས་ཀྱང། རྒྱ་ནག་གི་ཚོང་གཉེར་ཁང་གིས་དེ་སྔོན་གྲོས་མཐུན་བཞག་པར་ཁ་ཤས་འགྱུར་བ་གཏོང་དགོས་པའི་དགོས་འདུན་འདོན་གྱི་ཡོད་པའི་འགྲེལ་བརྗོད་བྱེད་ཀྱི་འདུག། Some parts of accord that now Chinese want to make they want to ད་ལྟ་གྲོས་མཐུན་གྱི་ཆ་ཤས་འགའ་ཞིག་ད་ལྟ་རྒྱ་མི་ཡིས་མེད་པ་བཟོ་དགོས་ཀྱི་འདུག་ཅེས་བརྗོད་ཀྱི་འདུག་ཁོ་ཚོ་ཡིས་ཨབ་གྷ་ནི་སི་ཐན་སྲིད་གཞུང་གིས་དེ་ལ་འགྱུར་བ་གཏོང་དགོས་བརྗོད་ཀྱི་འདུག་ཡིན་ན་ཡང་ཨབ་གྷ་ནི་སི་ཐན་སྲིད་གཞུང་གིས་འགྱུར་བ་གཏོང་འདོད་ཡོད་མ་རེད་ཅི་རེད་ཟེར་ན་འདི་རྒྱལ་ཁབ་གཉིས་བར་ལ་བཞག་པའི་གན་རྒྱ་གཅིག་རེད་འདི་ནི་རྒྱལ་ཁབ་རིམ་པ་ཡི་གན་རྒྱ་གཅིག་རེད། ཡང་འགའ་ཤས་ཀྱིས་འདི་གར་འགྲེལ་བརྗོད་བྱེད་སྐབས་ས་ཆ་དེ་ལ་ཆུ་མེད་པའི་རྐྱེན་གྱིས་གཏེར་ཁ་སྔོག་རྒྱུ་ལ་དཀའ་ངལ་འཕྲད་བཞིན་ཡོད་པའི་འགྲེལ་བརྗོད་བྱེད་ཀྱི་འདུག་ལ། ཡང་ལེ་ཚན་སྔོན་མ་ནང་བརྗོད་ཟིན་པ་ལྟར་འགའ་ཤས་ཀྱིས་ས་ཆ་དེ་ལ་ཆུ་མེད་པའི་རྐྱེན་གྱིས་གཏེར་ཁ་སྔོག་རྒྱུ་ལ་དཀའ་ངལ་འཕྲད་བཞིན་ཡོད་པའི་འགྲེལ་བརྗོད་བྱེད་ཀྱི་འདུག་ལ། དེ་བཞིན་ས་འོག་གི་ཆུ་བེད་སྤྱོད་བྱེད་རྒྱུ་ལ་བསམ་བློ་གཏོང་གི་ཡོད་སྲིད་པ་དང་དེ་ལྟར་བྱས་པ་ཡིན་ན་དེ་ཡིས་ཁོར་ཡུག་ལ་དཀའ་ངལ་ཆེན་པོ་ཞིག་འཕྲོད་རྒྱུ་རྙོག་དྲ་ཡོང་རྒྱུ་ཡིན་པའི་སོགས་ཀྱི་ངོས་འཛིན་བྱེད་ཀྱི་འདུག། དེ་ཡང་རྒྱལ་ས་ཀ་པོར་དུ་རྟེན་གཞི་བྱས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ Integrity Watch ཟེར་བའི་ཚོགས་པ་ཡི་སྤྱི་ཁྱབ་འགན་འཛིན Ikram Afzali ཡིས་འདི་གར་འགྲེལ་བརྗོད་བྱས་དོན། ཟངས་གཏེར་སྔོག་དུས་ཆུ་ཕོན་ཆེ་ཞིག་དགོས་རྒྱུ་ཡོད་རེད། དེར་བརྟེན་ཆུ་ལ་འབག་བཙོག་བཟོ་རྒྱུའི་ཉེན་ཁ་ཚབས་ཆེན་པོ་ཡོད་རེད། དེས་ཀ་པོར་གྱི་གཙང་པོ་བརྒྱུད་ནས་ཀ་པོར་ནང་ལ་ཡོང་རྒྱུའི་ཉེན་ཁ་ཡོད་རེད། དེ་བཞིན་དུ་གལ་ཏེ་གཏེར་ཁ་སྔོག་རྒྱུ་འགོ་བཙུགས་པ་ཡིན་ན། དེ་ཡིས་ཛ་དྲག་པའི་མཁའ་རླུང་འབག་བཙོག་བཟོ་བའི་ཉེན་ཁ་ཡོད་རྒྱུའི་གནད་དོན་ཡང་ཡོད་རེད། ཁོང་གིས་ད་ལྟ་བར་དུ་རྒྱ་ནག་གི་ཚོང་གཉེར་ཁང་གིས་ཁོར་ཡུག་གི་གནད་དོན་དེ་ལ་ཞིབ་འཇུག་བྱས་པའི་གནས་ཚུལ་གཅིག་ཀྱང་མཐོང་རྒྱུ་མེད་པ་དང་དེས་ཁོང་རྣམས་ལ་བློ་འཚབ་ཆེན་པོ་བྱེད་རྒྱུ་ཡོད་པའི་འགྲེལ་བརྗོད་བྱེད་ཀྱི་འདུག་འོན་ཀྱང་གོང་དུ་བཤད་པ་ལྟར་ཨབ་གྷ་ནི་སི་ཐན་གྱི་རྒྱལ་ས་ཀ་བྷོལ་ནས་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གིས་འདི་གར་བཏང་བའི་ཨི་མེལ་གྱི་ནང་ལན་འདེབས་བྱས་པའི་ནང་ལ་ཁོང་ཚོ་ཡིས་ད་བར་གཏེར་ཁ་མ་སྔོག་པའི་རྒྱུ་མཚན་འདི་ལྟར་བྲིས་འདུག། སྤྱི་ལོ་ཉིས་སྟོང་བརྒྱད་ལོར་མཉམ་ལས་ཀྱི་ཚོང་ལས་ཁང་ལ Mes Aynak ནང་ལ་གཏེར་ཁ་བསྔོག་རྒྱུའི་གོ་སྐབས་དེ་ཐོབ་པ་རེད། ཁོ་ཚོས་ལས་ཀ་མགོ་བཙུགས་སྐབས་ཚོང་ལས་ཁང་གིས་གནའ་བོའི་གྲོང་ཁྱེར་དེ་རྙེད་པ་རེད། དེ་མ་ཐག་ཚོང་གཉེར་ཁང་གིས་གཏེར་ཁ་བསྔོག་རྒྱུ་མཚམས་བཞག་ནས་ཨབ་གྷ་ནི་སི་ཐན་སྲིད་གཞུང་ལ་དེའི་སྐོར་ལན་བསྐྱལ་བ་རེད། དེ་ནས་རྡོ་སྣུམ་དང་གཏེར་ཁའི་བློན་ཆེན་ལས་ཁུངས་ཀྱིས་ས་ཆ་དེ་སྲུང་སྐྱོབ་བྱེད་རྒྱུ་མགོ་བཙུགས་པ་དང། དེ་ནས་བཟུང་སྟེ་གཏེར་ཁ་བསྔོག་རྒྱུ་དེ་ཕྱིར་འགྱངས་བཏང་ཡོད། གཏེར་ཁ་བསྔོག་སའི་རྒྱ་ཁྱོན་སུམ་ཆ་གཉིས། གྲོང་ཁྱེར་དེའི་འོག་ཏུ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་ཅེས་དང། རྒྱ་ནག་གི་ཚོང་ལས་ཁང་གིས་གནའ་བོའི་གྲོང་ཁྱེར་གཏོར་བཞིན་ཡོད་རེད་ཅེས་བརྗོད་པ་དེ་ནི་གཞི་མེད་པའི་སྐྱོན་བརྗོད་ཅིག་རེད། རྒྱ་མིའི་ཚོང་ལས་ཁང་གིས་གཏེར་ཁ་སྔོག་མཚམས་བཞག་ནས་ད་བར་བཟོད་སྒོམ་བྱས་ནས་སྒུག་བཞིན་པ་ཡིན། རྒྱ་མིའི་ཚོང་གཉེར་ཁང་གིས་གནའ་བོའི་གནས་དེ་ཡོངས་སུ་རྫོགས་པ་ནས་གནའ་རྫས་ཕྱི་ལ་བཏོན་མ་ཚར་བར་དུ་གཏེར་ཁ་སྔོག་རྒྱུ་མིན་ཅེས་བྲིས་འདུག་དེ་རྗེས་ཁོ་ཚོས་ང་ལ་བཏང་བའི་ཡི་གེ་དེའི་ནང་ལ་ཁྱེད་རང་གིས་འཛམ་གླིང་གནའ་རྫས་སྲུང་སྐྱོབ་ལས་ཁུངས་ལ་སྐད་ཆ་དྲིས་ན་ཤེས་ཀྱི་རེད་ཅེས་བཀོད་འདུག།

འོན་ཀྱང་གནའ་རྫས་དེ་རྣམས་ཕྱི་ལ་བཏོན་ནས་འགྲེམས་སྟོན་ཁང་ནང་ལ་ཉར་རྒྱུའི་དམིགས་ཡུལ་ལས་ས་ཆ་དེ་ཡོངས་རྫོགས་སྲུང་སྐྱོབ་བྱེད་པའི་རེ་བ་ཧ་ལམ་མེད་པ་ཞིག་ཡིན་ས་རེད་འདུག་གསན་མཁན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལེ་ཚན་དེ་འདི་ནས་མཚམས་འཇོག་ཞུ་གི་ཡིན་ཁྱེད་ཀྱིས་ང་ཚོའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ་ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོར་རྗེ་ཡིན་ད་ཚང་མ་ཚེ་རིང།